བྱས་ནས་མི་གྲངས་སྟོང་ཚོ་འགའ་ཤས་ཀྱི་ཚེ་སྲོག་མེད་པར་གྱུར་བ་དང། དེ་ག་ནང་བཞིན་མི་མང་པོ་ཅིག་གི་སྡོད་གནས་མེད་པར་གྱུར་བའི་དཀའ་ངལ་ཅིག་ད་ལྟ་ཡོང་བཞིན་པ་རེད། དེ་རིང་གི་རྩོམ་སྒྲིག་པའི་གཏམ་ཚོགས་ཀྱི་ལས་རིམ་འདིའི་ནང་ལ་ཡང་ཨི་ཟི་རེལ་དང་པེ་ལེ་སི་ཐན་གྱི་གཉིས་དབར་ལ་ཡང་ལོ་བཅུ་གྲངས་མང་པོའི་རིང་ལ་ཡང་འཁྲུག་རྒོལ་བྱས་པ་དེ་ཡི་ཨ་ནི་རྒྱབ་ལྗོངས་ཀྱི་ལོ་རྒྱུས་དང་འཕེལ་རིམ་སྐོར་ལ་རགས་ཙམ་ཅིག་འདུག་སེ་གླེང་གི་ཡིན། པེ་ལེ་སི་ཐན་དང་ཨི་ཟི་རེལ་གྱི་འཐབ་རྒོལ་དེ་ཨ་ནི་ཕྱི་ལོ་བརྒྱ་ཕྲག་བཅུ་དགུ་བའི་ནང་ལ་ཡང་བྱུང་བའི་གནས་ཚུལ་ཞིག་ཡིན་ན་ཡང། དེའི་འབྱུང་རྐྱེན་དེ་ལོ་བརྒྱ་ཕྲག་འགའ་ཤས་ཀྱི་གོང་གི་གནས་ཚུལ་ལ་བརྟག་དགོས་ཀྱི་ཡོད་རེད། དུས་རབས་བཅུ་བདུན་པའི་ནང་ལ་ཡང་ཇི་ཝུའི་ཆོས་པ་གསུམ་ཀོ་ནན་ཞེས་པའི་ཨ་ནི་ས་ཁུལ་དེ་ལ་སླེབས་པ་རེད། ཨ་ནི་ས་ཁུལ་དེ་ད་ལྟ་ཨི་སི་རེལ་དང་ནུབ་མཚོ་ཁ་གྷ་ཛ་ལུང་གཤོང་གཉིས་དང་དེ་ག་ནང་བཞིན་ཇོ་ཏན་དང་ལེ་པེ་ནན་ཨི་ཇེབ་ཀྱི་ཆ་ཤས་བཅས་ལ་ཡང་ཨ་ནི་གཞིས་ཆགས་བྱས་ནས་ཨི་སི་རེལ་དང་པེ་ལི་སི་ཐན་ཞེས་མིང་འདུག་སེ་བཏགས་བཞག། ཨ་ནི་ཡེ་ཤུ་འདས་ནས་ལོ་གཅིག་སྟོང་སོང་བའི་རྗེས་སུ་རྒྱལ་པོ་ས་ཨུལ་ཞེས་པ་ཞིག་གིས་ཨ་ནི་ཨིས་ར་ཨེལ་གྱི་རྒྱལ་ཕྲན་བཙུགས་ནས་ཨ་ནི་རྒྱལ་པོ་དཱ་བིད་ཀྱིས་ཨ་ནི་ཇེ་རུ་སཱ་ལེམ་རྒྱལ་ས་དང། དེའི་སྲས་སོ་ལོ་མོན་གྱིས་ཨ་ནི་ཇེ་རུ་སཱ་ལེམ་ནང་ལ་ཡང་མགོན་ཁང་དང་པོ་འདུག་སེ་བརྒྱབ་པ་རེད། སོ་ལོ་མོན་འདས་གྲོངས་སོང་བའི་རྗེས་ལ་ཡང་བྱང་ཕྱོགས་དེ་ལ་ཡང་ཨིས་ར་ཨེལ་གྱི་རྒྱལ་ཁམས་དང། ལྷོ་ཕྱོགས་ཀྱི་ས་ཁུལ་དེ་ལ་ཡང་ཇིའུ་ཡི་རྒྱལ་ཁམས་ཞེས་ཨ་ནི་དུམ་བུ་གཉིས་ལ་ཡང་འདུག་སེ་གྱེས་ནས་ས་ཁུལ་དེ་ཨ་ནི་ཇིའུ་མི་རིགས་ཀྱི་རྟེན་གཞི་གཙོ་བོ་ཞིག་ཆགས་པ་རེད། དེའི་རྗེས་ལ་ཡང་ཨ་ནི་རོ་མན་དང་ཁ་ཆེ་དབང་ཤུགས་ས་ཁུལ་དེའི་ནང་སླེབས་ནས་ཇིའུ་མང་པོ་ཅིག་བསད་པ་དང་ཇིའུ་མི་རིགས་མང་ཆེ་བ་ཅིག་རིམ་པ་བཞིན་ཨ་ནི་ཡུ་རོབ་ཀྱི་ས་ཁུལ་གཞན་དག་ལ་ཡང་གཞིས་སྤོ་བྱས་པ་དང་ཆབས་ཅིག་ཏུ་ཡུ་རོབ་ནང་ལ་ཡང་ཇིའུ་རིང་ལུགས་ཞེས་པའི་ལས་འགུལ་དེ་འགོ་འཛུགས་བྱས་ནས་རིམ་བཞིན་ཇིའུ་ཚོ་ཨ་ནི་ས་ཁུལ་དེ་ལ་ཡང་ཕྱིར་ལོག་བྱས་ནས་གནའ་བོའི་ཇིའུ་ས་ཆ་དེ་ཇིའུ་མི་རིགས་ཀྱི་རྒྱལ་ཁབ་བཙུགས་པ་དང། ཡུ་རོབ་ནང་ཡོད་པའི་ཇིའུ་མི་རིགས་སྟོང་ཚོ་མང་པོ་ཅིག་རིམ་པ་བཞིན་སོ་སོའི་ལུང་པ་ལ་ཡང་ཕྱིར་ལོག་བྱས་པ་རེད། འཛམ་གླིང་དམག་ཆེན་དང་པོ་མཇུག་བསྒྲིལ་བའི་རྗེས་ལ་ཡང་དཀྱིལ་ཤར་ཡུལ་གྲུ་མང་ཆེ་བ་ཅིག་ཨིན་ཇི་དང་ཧྥ་རན་སི་གི་དབང་བསྒྱུར་ལ་གནས་ཡོད་པ་དང་རིམ་བཞིན་ཨ་ནི་ཇོ་ཏན་དང་ཨི་ཇིབ་གཉིས་ལ་ཡང་ཨིན་ཇིས་རང་བཙན་སྤྲད་ནས་པ་ལི་སི་ཐན་གྱི་ས་ཁུལ་དེ་ཨིན་ཇིའི་མངའ་འོག་ལ་མུ་མཐུད་ནས་འདུག་སེ་གནས་ཡོད་པ་དང་ཨ་ནི་ལོ་དེ་ལ་ཡང་བེལ་ཧྥོར་ཞེས་པའི་ཨ་ནི་གསལ་བསྒྲགས་ཀྱི་མིང་ཐོག་ལ་ཡང་ཨི་ཟི་རལ་གྱིས

ཨིན་ཇིའི་དབང་འོག་ཡོད་པའི་དཀྱིལ་ཤར་ཡུལ་གྲུའི་ས་ཁུལ་དེ་ཨ་རབ་དང་ཇིའུའི་རྒྱལ་ཁབ་གཉིས་ལ་ཕྱེ་དགོས་པའི་གྲོས་འགོ་བཏོན་པ་ནས་བཟུང་སྟེ་ཨ་རབ་དང་ཨི་སི་རལ་གྱི་དམག་འཁྲུག་དེ་བྱུང་བ་རེད། གཅིག་སྟོང་དགུ་བརྒྱ་ཞེ་དགུའི་ལོ་ལ་ཡང་ཨི་སི་རལ་ཡང་དམག་འཐབ་དེ་ནས་རྒྱལ་ཁ་ཐོབ་པའི་གསལ་བསྒྲགས་བྱས་ཡོད་ན་ཡང། པེ་ལེ་སི་ཐན་གྱི་མི་རིགས་འབུམ་བརྒྱད་ལ་ཉེ་བ་སྡོད་གནས་མེད་པར་གྱུར་འདུག་པ་མ་ཟད། མངའ་ཁུལ་དེ་ཨ་ནི་དུམ་བུ་གསུམ་ལ་ཆ་བགོས་བྱས་ནས་ད་ལྟའི་ཨི་སི་རལ་གྱི་རྒྱལ་ཁབ་དང། ཇོ་ཏན་ཆུ་བོ་ཡོད་པའི་གི་ཨ་ནི་ས་གནས་དེ་ལ་ཡ་ནུབ་མཚོ་ཁ་ཞེས་དང། ཨི་ཇེབ་ཀྱི་ཕྱོགས་སུ་ཡོད་པའི་ས་ཁུལ་དེ་ལ་ཡ་གྷ་ཟ་ལུང་གཤོང་བཅས་ཨ་ནི་ས་ཁུལ་གསུམ་ལ་ཡ་འདུག་སེ་ཆ་བགོས་བྱས་འདུག་ལོ་འགའ་ཤས་སོང་བའི་རྗེས་ལ་ཡ་མངའ་ཁུལ་དེའི་ནང་ལ་ཡ་དྲག་ཟིང་གི་གནས་ཚུལ་མང་དུ་སོང་བ་དང། ལྷག་པར་དུ་ཨི་ཟི་རེལ་དང་ཨི་ཇེབ་ཀྱི་ཇོ་ཏན། སི་རི་ཡ་བཅས་ཀྱི་དབར་ལ་ཡ་འཁྲུག་ཟིང་བསྟུད་མར་བྱུང་བཞག། ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོར་ཡཱ་སུའི་དཀའ་རྙོག་བྱུང་བའི་རྗེས་ལ་ཡ་ཨིས་ར་ཨེལ་གྱིས་སི་ནཱའི་མཚོ་ཁ་བཙན་བཟུང་བྱས་པར་བརྟེན་ནས་ཨི་ཇེབ་དང་སི་རི་ཡ་ཇོར་ཏན་བཅས་ཀྱིས་ཕལ་ཆེར་ཨི་སི་རལ་གྱི་དམག་མི་གིས་ཁོང་ཚོ་བཙན་བཟུང་བྱེད་ཡག་ཡིན་པའི་དོགས་པ་བྱས་ནས་ཨི་ཇེབ་དང་ཇོར་ཏན་སི་རི་ཡ་དེ་ཚོ་གསུམ་ཁོ་རང་ནང་ཁུལ་གྱི་བདེ་འཇགས་ཀྱི་གྲོས་མཐུན་ཅིག་འདུག་ཅེས་བཞག་ཡོད་རེད། སྐབས་དེ་དུས་ཨེ་ཇེབ་ཀྱི་སྲིད་འཛིན་ཨབ་ཏུལ་ནཱ་ཛར་གྱིས་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བདུན་ལོར་ཡ་དམག་ཤུགས་ཀྱི་ཇུས་གཤོམ་ཅིག་བྱས་པར་བརྟེན་ནས་ཨི་ཟི་རལ་གྱིས་ཨེ་ཇེབ་དང་སི་རི་ཡ་གཉིས་ལ་ཡ་ཕར་རྒོལ་འདུག་ཅེས་ཉིན་དྲུག་གི་རིང་ལ་ཡ་ཕར་རྒོལ་བྱས་ནས་དམག་འཐབ་འདུག་ཅེས་བྱུང་བ་རེད། ཉིན་དྲུག་གི་དམག་འཐབ་བྱུང་བའི་རྗེས་ལ་ཡ་ཨི་ཟི་རལ་གྱིས་སི་ནའི་མཚོ་ཁ་དང་གྷ་ཛ་ལུང་གཞུང་གཉིས་ཨེ་ཇེབ་ནས་ཚུར་འཕྲོག་ཐུབ་པ་བྱུང་འདུག་པ་མ་ཟད། ཇོར་ཏན་ནས་ནུབ་མཚོ་ཁ་དང་ཤར་ཕྱོགས་ཇེ་རུ་སཱ་ལེམ་གཉིས་འཕྲོག་ད་ག་ནང་བཞིན་སི་རི་ཡ་ནས་གོ་ལན་ཧའི་འཕྲོག་ཐུབ་པ་བྱུང་ནས་ཨི་ཟི་རལ་ལ་ཡ་འདུག་ཅེས་རྒྱལ་ཁ་ཤུགས་ཆེན་པོ་ཐོབ་པའི་གསལ་བསྒྲགས་བྱས་ཡོད་རེད། ལོ་དྲུག་གི་རྗེས་ལ་ཡང་ཨི་ཇེབ་དང་སི་རི་ཡ་གཉིས་ཀྱིས་གློ་བུར་དུ་ཨི་ཟི་རལ་ལ་བཙན་རྒོལ་བྱས་ནས་དེའི་གོང་ཨི་ཟི་རལ་ལ་ཤོར་བའི་ས་ཁུལ་རྣམས་ཚུར་ལེན་ཐུབ་པ་བྱུང་འདུག་པ་དང། རྒྱལ་ཁབ་ཕན་ཚུན་མེ་འཕེན་མཚམས་འཇོག་ལན་མང་པོ་འདུག་ཅེས་བྱས་འདུག་སྟེ་མཐའ་མ་དེ་ལ་ཡང་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུའི་ལོ་ལ་ཡང་ཨི་ཇེབ་དང་ཨི་ཟི་རལ་གྱི་སྐུ་ཚབ་ཚོས་ཀེམ་ཌེ་བིད་ཞེས་པའི་ཞི་བའི་གྲོས་མཐུན་དེ་ལ་ཡང་མིང་རྟགས་བཀོད་ཡོད་རེད།

ནུབ་མཚོ་ཁ་དང་གྷ་ཛ་ལུང་གཞུང་གཉིས་ལ་སྡོད་མཁན་པེ་ལེ་སྟེན་གྱི་ཁྲི་ཚོ་མང་པོ་ཞིག་ཨི་སི་རེལ་གྱི་གཞུང་ལ་ཡང་ངོ་རྒོལ་ཐེངས་དང་པོ་དེ་བྱས་ནས་ཨིན་ཧྥ་ཏཱ་ཞེས་སྒེར་ལངས་ཀྱི་ལས་འགུལ་དང་པོ་དེ་འདུག་ཅེས་འགོ་འཛུགས་བྱས་ཡོད་རེད། ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ལོ་ལ་ཡང་ཨོ་སི་ལོ་གྲོས་མཐུན་དང་པོ་ཞེས་པ་དེ་བཞག་ནས་ནུབ་མཚོ་ཁ་དང་གྷ་ཛ་ལུང་གཞུང་གཉིས་ནང་པེ་ལེ་སྟེན་གྱི་མི་དམངས་ཚོ་སོ་སོས་འཛིན་སྐྱོང་བྱེད་ཐུབ་པ་བཟོས་ནས་པེ་ལེ་སྟེན་འཛིན་སྐྱོང་དང་ཨི་སི་རེལ་གྱི་སྲིད་གཞུང་གཉིས་ལ་ཡང་ཐུན་མོང་གི་འདུག་ཅེས་ངོས་ལེན་བྱས་ཡོད་རེད། ད་ག་ནང་བཞིན་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔའི་ལོ་ལ་ཡང་ཨོ་སི་ལོ་གྲོས་མཐུན་གཉིས་པ་དེ་བཞག་ནས། དེའི་གོང་གི་གྲོས་མཐུན་ལ་ཡང་རྒྱ་སྐྱེད་བཏང་ནས་ནུབ་མཚོ་ཁའི་གྲོང་ཁྱེར་དྲུག་དང་གྲོང་ཚོ་བཞི་བརྒྱ་ལྔ་བཅུ་ནས་ཨ་ནི་ཨིསི་རེལ་གྱི་དམག་མི་ཕྱིར་འཐེན་བྱེད་རྒྱུར་མོས་མཐུན་འདུག་ཅེས་བྱུང་བ་རེད། སྤྱི་ལོ་ཉིས་སྟོང་ལོ་ལ་ཡང་ཨིསི་རེལ་གྱིས་ནུབ་མཚོ་ཁ་ལ་དབང་བསྒྱུར་བྱས་པ་དང་ད་ག་ནང་བཞིན་ཨིསི་རེལ་གྱི་སྲིད་བློན་ཟུར་པ་ཨ་རིལ་ཤ་རོན་གྱིས་ཨ་ནི་ཨལ་ཨ་སེལ་ཕྱག་འཚལ་ཁང་ལ་ཡང་ཨ་ནི་ལྟ་སྐོར་འདུག་བྱས་པ་དེ་གིས་ཨ་ནི་པེ་ལེ་སི་ཐན་གྱི་མི་མང་ཚོ་ཁོང་ཁྲོ་ཆེན་པོ་བྱས་ནས་པ་ལི་སི་ཐན་མི་མང་ཚོ་གིས་ཨ་ནི་ཕྱི་ལོ་ཉིས་སྟོང་ལྔའི་བར་དུ་ཡང་ཨིན་ཧྥ་ཏཱ་ཞེས་པའི་ཨ་ནི་སྒེར་ལངས་ཀྱི་ལས་འགུལ་ཐེངས་གཉིས་པ་དེ་བྱས་པ་རེད། ཨལ་ཨ་སལ་ཕྱག་འཚལ་ཁང་ཞེས་པ་དེ་ཨ་ནི་པ་ལི་སི་ཐན་མི་མང་ཚོ་གང་ལྟར་ཁ་ཆེ་གི་གནས་ས་གལ་ཆེན་པོ་ཅིག་ཡིན་སོང་ཙང་དེ་ལ་ཡང་ཨ་ནི་ཨི་སི་རེལ་གྱི་སྲིད་བློན་ཅིག་འདུག་ཅེས་ལྟ་སྐོར་ཡོང་པ་དེ་ཁོང་ཚོའི་བློ་ལ་ཡང་འདོད་པ་རྩ་བ་ནས་བྱུང་ཡོད་མ་རེད།

ལ་ཡ་ཨ་ནི་པེ་ལེ་སི་ཐན་འཛིན་སྐྱོང་གི་གྲོས་ཚོགས་ཀྱི་ནང་ལ་ཡ་འོས་བསྡུར་རྒྱལ་ཁ་ཐོབ་པའི་རྗེས་ལ་ཡ་པེ་ལེ་སི་ཐན་མི་མང་རྣམས་ཨ་ནི་ཤོག་ཁག་གཉིས་སུ་ཆགས་ནས། རྒྱུན་རིང་ཨ་ནི་མི་མང་གི་མང་མོས་ཡོད་པའི་ཕ་ཐ་སྲིད་དོན་ཚོགས་པ་དེ་གི་དབང་ཤུགས་འདུག་ཅེས་མེད་པ་ཆགས་པ་དང། འགྱུར་བའི་གནས་ཚུལ་དེ་ཡིས་ཨ་ནི་པེ་ལེ་སི་ཐན་གྱི་ཁ་ཆེ་སྤུན་ཟླ་ཞེས་པ་དེ་ལ་ཡ་སེམས་འགུལ་བཏང་བས་ཨ་ནི་ཆབ་སྲིད་དང་དྲག་པོའི་སྒྲིག་འཛུགས་ཧ་མ་སི་ཡིས་ཨ་ནི་གྷ་ཛ་ལུང་གཞུང་དབང་ཤུགས་བྱེད་ཐུབ་པ་བཟོས་པ་རེད། གྷ་ཛ་ལུང་གཤོང་ཟེར་བའི་ས་ཆ་འདི་ཨི་ཇིབ་དང་ས་འབྲེལ་ཡིན་པའི་མེ་ཏི་ཐེ་རེ་ནི་ཡན་མཚོ་འགྲམ་དུ་ཡོད་པའི་ས་ཆ་ཆུང་ཆུང་ཞིག་ཡིན་པ་རེད། དེ་ལ་ཡང་གྷ་ཛ་ལུང་གཤོང་ཅེས་འདུག་ཅེས་ཟེར་གྱི་ཡོད་རེད། ས་ཁུལ་དེ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་གསུམ་ལོ་ནས་བཟུང་པཱ་ལི་སྟན་འཛིན་སྐྱོང་གི་ཕྱེད་རང་སྐྱོང་ཅིག་ཡིན་པ་དང། ཨ་རི་དང་ཡུ་རོབ་མཉམ་འབྲེལ་ལ་སོགས་པ་རྒྱལ་ཁབ་མང་པོ་ཞིག་གིས་ཧ་མཱ་སི་སྒྲིག་འཛུགས་ལ་ཡང་འོས་བསྡུ་རྒྱལ་ཁ་ཐོབ་ཡོད་པ་དེ་ལ་ཡང་ངོས་འཛིན་བྱས་ཡོད་མ་རེད། ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གྲངས་ཀྱི་མཇུག་ཏུ་ཨ་ནི་ནུབ་ཕྱོགས་རྒྱལ་ཁབ་མང་པོས་ཧ་མ་སི་ནི་འཇིགས་སྐུལ་རིང་ལུགས་པའི་སྒྲིག་འཛུགས་ཅིག་ལ་ངོས་ལེན་བྱས་ཡོད་རེད། ཧ་མ་སི་སྒྲིག་འཛུགས་ཀྱིས་ཨ་ནི་གྷ་ཛ་ལུང་གཤོང་དབང་སྒྱུར་བྱས་པའི་རྗེས་ལ་ཡང་ཧ་མ་སི་དང་ཨ་ནི་ཧྥ་ཐ་གཉིས་ཀྱི་དབར་ལ་ཡང་དྲག་ཟིང་བྱུང་ཡོད་པ་དང་ཨ་ནི་སྤྱི་ལོ་ཉིས་སྟོང་དྲུག་ནས་སྤྱི་ལོ་ཉིས་སྟོང་བཅུ་གཅིག་གི་བར་དུ་ལ་ཡང་ཕྱོགས་གཉིས་བར་ལ་ཡང་ཞི་འགྲིག་གི་གྲོས་མོལ་ཅིག་ཐེངས་མང་པོ་འདུག་ཅེས་བྱས་པ་རྣམས་ལ་ཡང་ལམ་ལྷོང་གང་ཡང་བྱུང་ཡོད་མ་རེད། དེར་མ་ཟད་དེ་ལ་བརྟེན་ནས་མི་གསོད་ཁྲག་སྦྱོར་གྱི་གནས་ཚུལ་ཡང་རིམ་པར་བྱུང་བའི་རྗེས་ལ་ཡར་སླར་ཡང་འཆམ་མཐུན་གྱི་གྲོས་མཐུན་བྱུང་ནས་སྤྱི་ལོ་ཉིས་སྟོང་བཅུ་བཞི་ལོ་ལ་ཡར་ཕ་ཐ་ཚོགས་པས་ཧ་མཱ་སི་སྒྲིག་འཛུགས་དང་ཆིག་སྒྲིལ་སྲིད་གཞུང་འཛུགས་རྒྱུའི་འདུག་ཅེས་མོས་མཐུན་བྱས་པ་རེད། ཡིན་ན་ཡང་ཕྱི་ལོ་ཉིས་སྟོང་བཅུ་བཞི་ལོ་ལ་ཡར་ཨ་ནི་པཱ་ལེ་སི་ཐན་གྱི་མངའ་ཁུལ་ནང་ལ་ཡར་ཨི་སི་རལ་གྱི་དམག་མི་དང་ཧ་མཱ་སི་སྒྲིག་འཛུགས་ཀྱི་དབར་ལ་ཡར་དམག་འཐབ་བྱས་ནས་ཧ་མཱ་སི་དྲག་སྤྱོད་པ་ཚོས་གང་ལྟར་ཨི་སི་རལ་གྱི་ཕྱོགས་ལ་ཡར་མེ་ཤུགས་འཕུར་མདེལ་ཕལ་ཆེར་སྟོང་ཕྲག་གསུམ་ལྷག་འཕངས་པ་རེད་ཟེར་གྱི་ཡོད་རེད། དེ་ལ་ཡང་ཨི་སི་རེལ་གྱིས་ཡང་ད་ག་ནང་བཞིན་གྱི་ཡ་ལན་སློག་ཡོད་རེད། ཨི་སི་རེལ་དང་པཱ་ལི་སི་ཐན་གྱི་དབར་ལ་ཡང་དྲག་ཟིང་གི་གནས་ཚུལ་རྒྱུན་མཐུད་ནས་བྱུང་བའི་རྗེས་ལ་ཡང། པཱ་ལི་སི་ཐན་གྱི་སྲིད་འཛིན་མོ་ཧམ་མད་ཨ་བྷ་སིས་ཨིན་ཧྥ་ཐ་ཞེས་པའི་སྒེར་ལངས་ཀྱི་ལས་འགུལ་གསལ་བསྒྲགས་བྱས་ནས་དེའི་གོང་ལ་ཡང་ཨོ་སི་ལོ་ཆིངས་ཡིག་ནང་ལ་ཡང་མངའ་ཁུལ་ཆ་བགོས་བྱས་པ་དེ་ཚོ་ལ་ཡང་རྩིས་མེད་ཡིན་ཞེས་གསལ་བསྒྲགས་བྱས་ཡོད་པ་དང། གྷ་ཛ་ལུང་གཤོང་ནས་ཧ་མ་སི་དང་ཨི་ཟི་རལ་གྱི་དབར་ལ་ཡང་དྲག་ཟིང་གནས་ཚུལ་མུ་མཐུད་བྱུང་ནས་ཆབ་སྲིད་གནས་སྟངས་དེ་ཛ་དྲག་ཆེ་རུ་སོང་ནས་ཕ་ཐ་སྲིད་དོན་ཚོགས་པ་དང་ཧ་མ་སི་གཉིས་དབར་ལ་ཡང་ཆིག་སྒྲིལ་མེད་པར་གྱུར་ནས་སྲིད་འཛིན་མོ་ཧ་མ་ཏི་ཨ་བྷ་སི་གྱིས་འགོ་ཁྲིད་པའི་ཕ་ཐ་ཚོགས་པས་ནུབ་མཚོ་ཁ་དབང་སྒྱུར་བྱས་པ་དང་ཧ་མ་སི་སྒྲིག་འཛུགས་ཀྱིས་གྷ་ཛ་ལུང་གཤོང་དབང་སྒྱུར་བྱས་ཡོད་རེད། ཨི་སི་རེལ་དང་པེ་ལེས་ཏིན་བར་ལ་ཡང་དྲག་ཟིང་གི་གནས་ཚུལ་ཡང་ཡང་བྱུང་བ་དང། ཨ་རབ་ཀྱི་མཐུན་ཕྱོགས་རྒྱལ་ཁབ་དང་དེ་མིན་རྒྱལ་ཁབ་མང་པོ་ཞིག་གིས་བར་འདུམ་བྱས་ནས་མེ་འཕེན་མཚམས་འཇོག་བྱེད་རྒྱུའི་ཐབས་ཤེས་བྱས་ཡོད་རེད་དེ། ད་བར་ཨ་ནི་ས་ཁུལ་དེའི་ནང་ལ་ཡང་དྲག་ཟིང་གི་གནས་ཚུལ་མཚམས་མ་ཆད་པར་མུ་མཐུད་འདུག་ཅེས་གནས་བསྡད་ཡོད་རེད། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོ་ལ་ཡང་ཨ་རིའི་སྲིད་འཛིན།

དེའི་རྩ་བའི་འབྱུང་ཁུངས་དེ་པེ་ལེས་ཏིན་ནང་ལ་ཡང་ཁ་ཆེ་སྤུན་ཟླ་ཞེས་པའི་སྡེ་ཚན་དེ་ནས་བྱུང་བ་ཞིག་ཡིན་པ་དང། ཨ་ནི་སྒྲིག་འཛུགས་དེའི་བཅའ་ཁྲིམས་ནང་ལ་ཡང་ཨི་ཟི་རལ་གྱི་ཚབ་ཏུ་ཨ་ནི་པེ་ལེས་ཏིན་གྱི་ཁ་ཆེའི་སྲིད་གཞུང་བཙུགས་ནས་ཨ་ནི་པེ་ལེས་ཏིན་རང་དབང་སྒྲིག་འཛུགས་དང་ཨི་ཟི་རལ་བར་ལ་བཞག་པའི་དེའི་གོང་གི་གྲོས་མཐུན་ཚང་མ་ལ་ཡང་ངོས་ལེན་བྱེད་རྒྱུ་མིན་ཅེས་གསལ་བསྒྲགས་བྱས་ཡོད་རེད། སྒྲིག་འཛུགས་དེའི་ཨ་ནི་དྲག་པོའི་ཡན་ལག། ཨིཛ་ཨལ་ཨིདན་ཨལ་ཁ་སིམ་ཞེས་པ་དེ་ཡིས་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་གྲངས་ནས་བཟུང་སྟེ་ཨི་ཟི་རེལ་དང་ཕཱ་ལེ་སི་ཐན་གཉིས་ཀའི་ནང་ལ་ཡང་ཨི་ཟི་རེལ་ལ་ཡང་དྲག་ཟིང་གི་ཨ་ནི་ངོ་རྒོལ་ལས་འགུལ་བསྟུད་མར་སྤེལ་ཡོད་པ་དང་ཕྱི་ལོ་ཉིས་སྟོང་དྲུག་གི་ལོ་ལ་ཡང་ཨ་ནི་ཕཱ་ལེ་སི་ཐན་གྱི་གྲོས་ཚོགས་ཀྱི་འོས་བསྡུའི་ནང་ལ་ཡང་ཧ་མཱ་སི་ལ་ཡང་རྒྱལ་ཁ་ཐོབ་ནས་ཕཱ་ཐ་སྲིད་དོན་ཚོགས་པ་ཕམ་ཉེས་བྱུང་སྟེ་ཨ་ནི་པེ་ལེ་སི་ཏན་འཛིན་སྐྱོང་ནང་ལ་ཡང་ཁོང་ཚོའི་དབང་ཤུགས་མེད་པར་གྱུར་པ་དང། ཧ་མཱ་སི་སྒྲིག་འཛུགས་ཀྱིས་ཕྱི་ལོ་ཉིས་སྟོང་བརྒྱད་ནས་བཟུང་ཨ་ནི་ཨི་སི་རེལ་གྱི་ཞི་བའི་མི་མང་གི་ཐོག་ལ་ཡང་དྲག་རྒོལ་བསྟུད་མར་བྱས་པ་མ་ཟད། བདུན་ཕྲག་སྔོན་མར་ཨི་སི་རེལ་གྱི་ཞི་བའི་མི་མང་འདུ་འཛོམས་ཅིག་ལ་ཡང་གློ་བུར་དུ་གཏོར་རྒོལ་བྱས་ནས་ད་ལྟའི་ཚབས་ཆེའི་གནས་ཚུལ་དེ་བྱུང་དང་འབྱུང་བཞིན་པ་རེད།